དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ལྷོ་ཕྱོགས་སྦན་གྷི་ལོར་ཡོད་པའི་མའོན་ཁྲི་ཁར་མེལ་གཙུག་ལག་སློབ་གཉེར་ཁང་གི་སློབ་མ་རྣམས་ལ་གསུང་བཤད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། ཨ་ཧྥེ་རི་ཁའི་གླིང་ཆེན་གྱི་ཁོང་གོ་རྒྱལ་ཁབ་ནང་གི་བོད་བརྒྱུད་ནང་པའི་རྗེས་འཇུག་པའི་མི་གྲངས་བཅུ་ཐམ་པ་ལ།

རྒྱ་གར་ལྷོ་ཕྱོགས་སྦན་གྷ་ལོར་ཡོད་པའི Mount Carmel། གཙུག་ལག་སློབ་གཉེར་ཁང་གི་སློབ་མ་རྣམས་ལ་གསུང་བཤད་གནང་བ་དང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཟུར་པ་ལྕམ། Nirupama། Rao མཆོག་ལ་མཇལ་འཕྲད་བཀའ་མོལ་གནང་ཡོད་སྐད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་ཐོག་ཕྱི་ཚེས་བདུན་གྱི་ཉིན་གནས་ཚུལ་བཀོད་དོན་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡོ་རོབ་ཕྱོགས་ཀྱི་འཚམས་གཟིགས་ཁག་ལེགས་པར་གྲུབ་ནས་ཕྱི་ཚེས་དྲུག་གི་ཉིན་གྱི་སྔ་དྲོར། རྒྱ་གར་ལྷོ་ཕྱོགས་ཀྱི་གྲོང་ཁྱེར་སྦང་ག་ལོར་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་གནང་སྐབས་ལྷོ་སྤྱིའི་ལས་ཁུངས་ཀྱི་ལས་བྱེད་པ་རྣམས་ཀྱིས་སྣེ་ལེན་བྱས་འདུག་དེ་ནས་སྲིད་སྐྱོང་མཆོག་གིས་གྲོང་ཁྱེར་གྱི་ནང་ཡོད་པའི་མའོན་ཁྲི་ཁར་མེལ་མཐོ་སློབ་ཀྱི་དགེ་རྒན་དང་སློབ་ཕྲུག་རྣམས་ལ་བོད་མཐོ་སྒང་དེ་སའི་གོ་ལ་འདི་ལ་གལ་འགངས་ཆེན་པོ་ཡིན་པ་གསུང་བཤད་གནང་བའི་སྐབས་བོད་དེ་བཞིན་འཛམ་གླིང་གི་ཡང་སྟེང་ཞེས་འབོད་ཀྱི་ཡོད་པ་ལྟར་དེའི་ཁོར་ཡུག་དང་གནམ་གཤིས་ལ་སོགས་པ་གལ་འགངས་ཆེན་པོ་ཡིན་པ་ནན་བརྗོད་གནང་ཡོད་པ་མ་ཟད། ཁོང་གིས་འཕགས་བོད་གཉིས་ཀྱི་བར་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་ལོ་ངོ་སྟོང་ཕྲག་གི་རིང་གི་འབྲེལ་བ་ཡོད་པ་དང་དེའི་ཁོངས་སུ་ཡུལ་དེ་གཉིས་ཀྱི་བར་ཆོས་དང་རིག་གཞུང་སོགས་ཚུད་ཡོད་པའི་སྐོར་གསུངས་འདུག་ཡང་གོང་གི་སློབ་ཆེན་དེའི་ཆབ་སྲིད་ཀྱི་ཚན་རིག་སྡེ་ཚན་གྱི་སློབ་ཕྲུག་རྣམས་ཀྱང་སྲིད་སྐྱོང་མཆོག་གི་གསུང་བཤད་གནང་སར་ཆེད་བཅར་བྱས་འདུག།

ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་ཁོངས་གཏོགས་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ལྕམ་བི་རོ་ནེ་ཁཱ། མི་ཊི་ཁོ་ཝ་མཆོག་ཨ་མེ་རི་ཀའི་རྒྱལ་ས་ལ་ཕེབས་པ་དང་བསྟུན་ནས་འདི་ག་རྒྱལ་ས་ཝ་ཤིན་ཁྲོན་དུ་བཅའ་སྡོད་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་གི་གཟིམ་ཤག་ལ་དམིགས་བསལ་གྱི་གསོལ་སྟོན་ཞིག་བཤམས་པའི་ནང་གདན་ཞུས་ལྟར་བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་ལས་བྱེད་ཚུལ་ཁྲིམས་རྒྱ་མཚོ་ལགས་རྣམ་གཉིས་ཆེད་ཕེབས་གནང་འདུག་ལ་དེ་བཞིན་དུ་ཁུ་པཱ་དང་ཝེ་ནེ་ཟུ་ལ། ར་ཤ། ཨེ་རན་སོགས་ཀྱི་གཞུང་ཚབ་རྣམས་ཀྱང་ཕེབས་འདུག་སྐབས་དེར་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ། Stasek ལགས་ཀྱིས་སྐུ་མགྲོན་རྣམས། ལྕམ། Veronica། Mitkova གི་ལྷན་དུ་ཉིན་གུང་གསོལ་ཚིགས་ལ་སླེབས་པར་དགའ་བསུ་ཞུས་པ་དང་སྦྲགས་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ནི་ཡུལ་དེའི་ཕྱི་འབྲེལ་སྲིད་ཇུས་ཀྱི་ལྡེ་མིག་ལྟ་བུ་ལ་གལ་ཆེན་བརྩི་གི་ཡོད་ཅེས་གསུངས་འདུག། ཡང་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ལྕམ་བི་རོ་ནི་ཁཱ་ཡིས། ཡུལ་དེའི་སྲིད་འཛིན་དམ་པ་ཝ་ཁི་ལབ་ཧ་ཝེལ་དམ་པ་དང་ལྷན་དུ་དེ་སྔ་ཕྱག་ལས་གནང་མྱོང་ཡོད་པ་ཁག་དྲན་གསོ་བྱས་འདུག་ལ། ཡང་ཁོང་གིས་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱིས་རང་དབང་ལྡན་པའི་རྒྱལ་ཁབ་ཁག་གི་ལྷན་དུ་མཉམ་འབྲེལ་གནང་སྟེ་འཛམ་གླིང་ནང་གི་སྒེར་གཅོད་སྲིད་དབང་རིང་ལུགས་པ་ཚོས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་གསར་ལམ་ཁག་དང་མི་སེར་དཀྱུས་མ་ཚོ་གི་ཚོགས་སྡེ་ཁག་ལ་རྒྱབ་སྐྱོར་ཆ་ཚང་གནང་གི་ཡོད་ཟེར་གསུངས་འདུག། ད་དུང་ཁོང་གིས་དེར་ཕེབས་པའི་སྐུ་མགྲོན་རྣམས་ནས་ཀྱང་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་གི་ལམ་ལུགས་སྲུང་སྐྱོབ་གནང་རྒྱུ་ཤུགས་ཆེ་རུ་གཏོང་དགོས་པའི་སྐུལ་མ་ཡང་གནང་འདུག་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མི་གི་བདེན་དོན་འཐབ་རྩོད་ལ་འགྱུར་བ་མེད་པའི་རྒྱབ་སྐྱོར་གནང་བ་དང་འཛམ་གླིང་གི་ནང་གི་སྒེར་གཅོད་དབང་འཛིན་པ་གི་གཞུང་འཛིན་ཁག་ལ་ཁ་གཏད་གཅོག་རྒྱུ་གི་གོ་ལ་གི་དབུ་ཁྲིད་ཀྱི་ཐུགས་འགན་བཞེས་བཞིན་པ། འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ནི་ཡུལ་དེའི་ཕྱི་འབྲེལ་སྲིད་བྱུས་གི་རྩ་དོན་གལ་ཆེན་བརྩི་བཞིན་ཡོད་པར་ཐུགས་རྗེ་ཆེ་ཞུས་འདུག། ཁོང་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་གི་ལམ་ལུགས་ཀྱི་རྩ་དོན་གྱི་ཐོག་ལ་ལངས་ཕྱོགས་བརྟན་པོ་བཟུང་ནས་བོད་མི་མང་ཐེ་བའི་འཛམ་གླིང་ཁྱོན་ཡོངས་ལ་དྲག་གནོན་དང་གཉའ་གནོན་བཤུ་གཞོག་གི་འོག་ཚུད་པའི་མི་རྣམས་ལ་རྒྱབ་སྐྱོར་གནང་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་པ་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་གནས་གསར་སྤེལ་ཡོད། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཨ་ཧྥེ་རི་ཁའི་གླིང་ཆེན་གྱི་ཁོང་གོ་རྒྱལ་ཁབ་ཀྱི་ནང་གི་བོད་བརྒྱུད་ནང་པའི་རྗེས་འཇུག་པ་མི་གྲངས་བཅུ་ལ་གོང་ས་མཆོག་གིས་ལྗགས་ལུང་དང་མཇལ་ཁ་བསྩལ་ཡོད་པའི་སྐོར་གསར་འགོད་པ་ལོ་པེ་གི་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་ག་གསན་རོགས་ཞུ། ལོ་རྒྱུས་ཀྱི་ཐོག་ནས་ནང་པའི་ཆོས་གི་རྗེས་འཇུག་པ་ཧ་ཅང་དཀོན་པོ་ཡིན་པ་གི་གླིང་ཆེན་ཨ་ཧྥེ་རི་ཁ་གི་ནང་དུ། ཉེ་རབས་ནས་བཟུང་འཕགས་པ་གནས་བརྟན་པ་གི་ཆོས་བརྒྱུད་ད་རྒྱ་ནག་གི་ནང་བསྟན་སོགས་གང་འཚམ་དར་བཞིན་པ་དང་མཚུངས་སུ། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པའང་གང་འཚམ་འབྱུང་གི་ཡོད་པ་ལས། ཨ་ཧྥེ་རི་ཁ་གི་ཁོང་གོ་རྒྱལ་ཁབ་ཀྱི་ནང་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང། ཏའི་སི་ཏུ་རིན་པོ་ཆེ་མཆོག་གི་རྗེས་འཇུག་སློབ་མ་ད་ཨ་དཀོན་རིན་པོ་ཆེ་གི་ཆོས་ཚོགས་ནས་ཡིན་པ། བོད་བརྒྱུད་ནང་ཆོས་ཉམས་ལེན་གནང་མཁན་གི་ཁོང་གོ་རྒྱལ་ཁབ་ཀྱི་ནང་གི་མི་སྐྱ་ཕོ་མོ་བཅུ་ཐམ་པར། སྤྱི་ཟླ་གཉིས་པ་གི་ཚེས་པ་བདུན་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་དུ་མཇལ་ཁ་གནང་སྟེ། སྤྱན་རས་གཟིགས་དང་རྗེ་བཙུན་འཇམ་པའི་དབྱངས། སྐྱབས་འགྲོ་གི་ལྗགས་ལུང་བཅས་བསྩལ་ཡོད་པ་དང། ཨ་ཧྥེ་རི་ཁ་གི་མི་རིགས་མི་སྐྱ་ཕོ་མོ་བཅུ་བོ་དེ་གི་འགོ་ཁྲིད། སྐུ་ཞབས Francis Kabiwe ལགས་ནས

མོ་རང་གོང་ས་མཆོག་ལ་ཐོག་མར་མཇལ་སྐབས་ཀྱི་ཚོར་བ་ནི་བསམ་བློའི་ནང་འཆར་མ་མྱོང་བ་ཟིག་ད་མིང་ད་ཚིག་གི་ལམ་ནས་འགྲེལ་བརྗོད་བྱ་མི་ཤེས་བ་གི་དགའ་སྣང་ཟིག་ཡིན་པ་གི་མུར། སོ་སོའི་སྣང་ངོ་ལ་སྟོན་པ་སངས་རྒྱས་ཐུགས་རྗེ་ཅན་དངོས་སུ་མཇལ་བ་གི་ཡིད་ཆེས་ཟིག་གིས་ཁེངས་སོང་ཞེས་འགྲེལ་བརྗོད་གནང་གི་འདུག་ཁོང་གོ་རྒྱལ་ཁབ་ཀྱི་ནང་ཐའེ་ལན་འདྲ་གི་གནས་བརྟན་སྡེ་པ་གི་ལུགས་ཀྱི་ནང་ཆོས་ཉམས་ལེན་པ་ད་ཉི་ཧོང་གི་ནང་ཆོས་ཉམས་ལེན་གི་ཆོས་ཚོགས་གང་འཚམ་རེ་ཡོད་ནའང། བོད་བརྒྱུད་ནང་པའི་རྗེས་འཇུག་དེ་སྔ་ཧ་ལམ་མེད་པ་ད། ཡིན་ནའང་ད་ཆ་ཁོ་ཚོའི་ཆོས་ཚོགས་ལ་མི་འབོར་སུམ་སྟོང་ལྷག་བྱུང་བ་གི་དགོན་སྡེ་གསར་རྒྱག་གི་འཆར་གཞི་འདིང་བཞིན་པ་མ་ཟད། ཕྲུ་གུ་ལོ་ཆུང་ལྔ་བལ་ཡུལ་ནང་ཁྲ་འགུ་རིན་པོ་ཆེ་གི་དགོན་པར་སློབ་གཉེར་དུ་མངགས་པ་ཚུར་འཁོར་མཚམས་ནང་ཆོས་དགེ་རྒན་གནང་འཆར་ཡོད་པ་ད་སོ་སོ་ཐོག་མར་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འཇུག་པ་ཡིན་ནའང། སེམས་ནང་དྲི་བ་མང་པོ་སླེབས་ཏེ་ནང་ཆོས་ལ་ཞུགས་པ་ཡིན་ལུགས་ཀྱི་སྐོར་རེ་ཧྥ་རན་སི་སི་ཁ་བྷ་ཝེ་ལགས་ནས་འགྲེལ་བརྗོད་གནང་གི་འདུག།

རིམ་པས་ག་ལེར་ནང་ཆོས་ཀྱི་ཤེས་རབ་ད་སྙིང་རྗེ་ཉམས་ལེན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། སྤྱིར་བཏང་ཨ་ཧྥེ་རི་ཁ་གི་གླིང་ཆེན་དུ་མི་འབོར་སུམ་འབུམ་བརྒྱད་ཁྲི་ལྷག་ནང་པའི་ཆོས་ཀྱི་རྗེས་འཇུག་ཡིན་པ་ལས་ཐའི་ལན་ཌི་ད་ཉི་ཧོང་སིང་ག་ལ་ད་ཝེ་ཐི་ནམ་སོགས་ཀྱི་ནང་ཆོས་དར་བ་གི་ཡུལ་གྲུ་གང་འཚམ་ཡོད་པ་གི་ཁར། ལྷག་པར་རྒྱ་རིགས་ཚོང་བ་དང་ལས་མི་སོགས་མང་བོ་གནས་སྡོད་ཀྱི་ཡུལ་གྲུ་ཁག་གི་ནང་རྒྱ་བརྒྱུད་ནང་བསྟན་དར་ཁྱབ་ཆེན་པོ་འབྱུང་གི་ཡོད་པ་དང། བོད་བརྒྱུད་ནང་བསྟན་དར་བ་གི་ཁོང་གོ་རྒྱལ་ཁབ་ཀྱི་ནང་མི་གྲངས་ཉིས་བརྒྱ་བརྒྱ་ཆ་གཅིག་ཙམ་ནང་ཆོས་ཀྱི་རྗེས་སུ་འཇུག་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། ནམ་རྒྱུན་ནང་བཞིན་ད་ལོ་བོད་ལ་ཤིང་འབྲུག་ལོ་གི་ལོ་གསར་གྱི་བདུན་ཕྲག་འགའ་ཤས་ཀྱི་སྔོན་ལ་རྒྱ་གར་སྦེ་ལེ་ཀོ་པའི་གཞིས་ཁོངས་བོད་མི་རྣམས་ནས་ལོ་གསར་གྱི་གྲ་སྒྲིག་ལས་དོན་འདྲ་མིན་གནང་བཞིན་ཡོད་ཀྱང་འདས་པའི་ལོ་ཤས་ནས་བཟུང་ངས་ས་གནས་ཁག་གཞན་དང་གཅིག་མཚུངས། གཞིས་ཁོངས་འདིའི་ནང་བོད་མི་མི་ཉུང་བ་ཞིག་ནས་སྡེར་ཁ་སྒྲིག་གཤོམ་གྱི་ཆེད་དུ། བོང་བུ་གི། ཨ་མཆོག་ལ་སོགས་པའི་ཁ་ཟས་འདྲ་མིན་རང་ཁྱིམ་དུ་སྲེག་གཡོས་གི་ཚབ་ཏུ་ཁྲོམ་ར་ནས་མངག་ཉོ་བྱེད་བཞིན་ཡོད་ཅིང། དེའང་སྦེ་ལེ་ཀོ་པའི་གཞིས་ཁོངས་ཀྱི་ནང་མི་མང་བོ་ཞིག་གི་དགོས་མཁོ་ལ་གཞིགས་པའི་བོད་པ་གི་ཁ་ཟས་བཟོས་ཏེ། འགྲེམས་ཚོང་བྱེད་མཁན་ཁག་ཅིག་ཡོད་པ་ལྟར། སྦེ་ལེ་ཀོ་པའི་ལུགས་བསམ་གཞིས་གྲོང་དང་པོ་གི་ནང་གནས་སྡོད་བྱེད་མཁན་བཀྲ་ཤིས་ལགས་ནས་རང་གི་ནང་མི་ཉེ་འབྲེལ་དང་རྒྱ་གར་ལས་མི་བཅས་ཁྱོན་མི་གྲངས་བཅུ་ཙམ་ཞིག་ནས་ད་བར་ཉིན་གྲངས་ཉི་ཤུ་རྩ་ལྔ་གི་རིང་ཁ་ཟས་བཟོས་ཏེ་འགྲེམས་ཚོང་གནང་གི་འདུག་ལ་ཁ་ཟས་བཟོས་མ་ཚར་བའི་དཀའ་ངལ་ལས་མི་འགྲིམ་པའི་དཀའ་ངལ་མེད་པའི་སྐོར་འགྲེལ་བརྗོད་གནང་འདུག། ཡང་སྦེ་ལེ་ཀོ་པའི་བདེ་སྐྱིད་སླར་གསོ་གི་གཞིས་ཁོངས་ཀྱི་དོན་གྲུབ་ཀྱིས་གསུངས་ན་ཁོང་ནས་ཉིན་ཤས་ཀྱི་གོང་ལོ་གསར་གྱི་དགོས་མཁོ་གི་ཡོ་ཆས་མང་བོ་ཉོས་ཟིན་ཡོད་ན་ཡང་ད་དུང་རླུང་དར་ལ་སོགས་པ་ཁག་ཅིག་ཉོ་རྒྱུ་ཡོད་བསྡད་ཡོད་ཅེས་བརྗོད་འདུག་དེ་མཚུངས་སྦེ་ལེ་ཀོ་པའི་ལུགས་བསམ་གཞིས་གྲོང་ཁྲོམ་ར་གི་ནང་ས་གནས་བོད་མི་གི་དགོས་མཁོ་མང་ཆེ་བ་རག་གི་ཡོད་པ་མ་ཟད། དམིགས་བསལ་གྱི་བོད་མི་ཚོང་བ་ཚོས་ལོ་གསར་གྱི་དགོས་མཁོ་གི་ཡོ་ཆས་ཁག་འགྲེམས་ཚོང་གནང་གི་ཡོད་པ་ལྟར་ཁྲོམ་ར་དེའི་ནང་ཚོང་པ་བཀྲ་ཤིས་དོན་གྲུབ་ལགས་ཀྱིས་ལོ་གསར་གྱི་མཁོ་ཆས་ག་རེ་ཚོང་མིན་དང་ཚོང་གང་འདྲ་ཞིག་འགྲིམ་གི་ཡོད་མེད་ཀྱི་སྐོར་བཀའ་འདྲི་བྱས་ཏེ་ཁོང་གིས་ལན་འདེབས་གནང་དོན། ཨེ་འདི་ནས་མ་ཎི་ལག་སྐོར་བྱས། ཨེ་འདི་ནས་མཆོད་མེ་བྱས་ཨེ་འདི་ལུག་མགོ་བྱས། ཡང་ལོ་གསར་གྱི་སྐབས་ཕྱོགས་མཐའ་ཁག་ལ་ཡོད་པའི་བོད་མི་རྒན་གཞོན་དང་སློབ་ཕྲུག་རྣམས་རང་ཁྱིམ་དུ་ལོག་སྟེ

འགོ་ཁྲིད་རྣམ་གཉིས་ཀྱི་བར་བཀའ་མོལ་གཏིང་ཟབ་པོ་དང་ལྷུག་པོ་དོན་ཕན་ལྡན་པའི་བསམ་ཚུལ་བརྗེ་ལེན་བྱས་ལུགས་ཀྱང་བརྗོད་འདུག་ཡང་རྒྱ་ནག་གི་སྲིད་བློན་གཞོན་པ། ཧི་ལི་ཧྥིན་གྱིས་ཨ་མི་རི་ཀའི་རྒྱལ་སྤྱིའི་གནད་དོན་ཐད་ཀྱི་ནོར་སྲིད་དྲུང་ཆེ་གཞོན་པ་ཇེ་ཤམ་བོ་ལགས་དང་ཟུར་དུ་མཇལ་འཕྲད་བཀའ་མོལ་གནང་ལུགས་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། རྒྱ་ནག་གི་སྲིད་བློན་གཞོན་པས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀའི་དཔལ་འབྱོར་འབྲེལ་ལམ་དེ་གཏིང་ཟབ་དང་ཡར་རྒྱས་གོང་འཕེལ་ཡོང་རྒྱུ་གི་ཆེད་དུ་ཡུལ་གྲས་གཉིས་ཀའི་བར་བསམ་ཚུལ་བརྗེ་ལེན་དང་ཕན་ཚུན་མཉམ་འབྲེལ་མུ་མཐུད་ནས་བྱེད་དགོས་པའི་འབོད་སྐུལ་ནན་པོ་བྱས་འདུག་ཨ་མི་རི་ཀ་དང་རྒྱ་ནག་གི་བར་ཚོང་འབྲེལ་གྱི་ཐད་ལ་མི་མཐུན་པའི་དངངས་འཚབ་ཡོད་པའི་ཁྲོད་འདིར་ཡུལ་གྲས་གཉིས་ཀའི་དཔལ་འབྱོར་གྱི་ཆེས་མཐོའི་དབུ་ཁྲིད་ཀྱི་བར་མཇལ་འཕྲད་བཀའ་མོལ་གནང་བ་ཞིག་ཡིན་འདུག་ལ་ཕྱོགས་ཕན་ཚུན་གྱི་མི་མཐུན་པའི་དཀའ་རྙོག་ཁག་སེལ་ཐབས་བྱེད་མུས་དང་དེ་མཚུངས་ཨ་མི་རི་ཀའི་ཡར་ཐོན་ཅན་གྱི Semiconductor ཞེས་པའི་འཕྲུལ་རིག་ཁག་རྒྱ་ནག་གི་སྟངས་འཛིན་གྱི་འོག་ལ་མ་ཤོར་བའི་ཐབས་ཤེས་བྱེད་མུས་ཡིན་འདུག་ཐའེ་ཝན་གྱི་མཐུན་ཕྱོགས་རྒྱལ་ཁབ་གྷོ་ཊི་མ་ལ་ཡིས་རྒྱ་ནག་དང་མཉམ་དུ་འབྲེལ་བ་བྱ་རྒྱུར་བསམ་བློ་གཏོང་བཞིན་པའི་སྐོར་བཤད་པ་དང་རྒྱ་ནག་གིས་གལ་སྲིད་རྒྱ་ནག་དང་མཉམ་དུ་འབྲེལ་བ་བྱེད་འདོད་ཡོད་ན་ཐའེ་ཝན་དང་གཞུང་འབྲེལ་འབྲེལ་བ་མཚམས་འཇོག་དགོས་ཞེས་བཤད་ཡོད་སྐད། རོའི་ཊར་གསར་ཁང་གིས་ཕྱི་ཚེས་ལྔ་གི་ཉིན་གནས་ཚུལ་སྤེལ་བའི་ནང་གྷོ་ཊི་མ་ལ་གི་ཕྱི་འབྲེལ་བློན་ཆེན་གྱིས་ཡུལ་དེས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱ་རྒྱུ་ཡིན་ཟེར་བཤད་པ་དང་ཆབས་ཅིག་ཐའེ་ཝན་གྱི་འབྲེལ་ལམ་དེ་ཡང་སྔར་བཞིན་རྒྱུན་འཁྱོངས་བྱ་རྒྱུ་ཡིན་ཟེར་བཤད་འདུག་ཁར་སང་ལྷོའི་རྒྱ་ནག་སྔ་དྲོ་གི་ཕོ་ཉ་ཞེས་པའི་གསར་ཤོག་གིས་གནས་ཚུལ་སྤེལ་བའི་ནང་རྒྱ་ནག་ཕྱི་འབྲེལ་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝེ་པིང་གིས་གལ་སྲིད་གྷོ་ཊི་མ་ལ་གིས་རྒྱ་ནག་དང་མཉམ་དུ་འབྲེལ་བ་བྱ་འདོད་ཡོད་ན་རྒྱ་ནག་གཅིག་ཅེས་པའི་རྩ་འཛིན་སྲིད་ཇུས་གཞིར་བཟུང་བའི་ཐོག་སྔོན་ལ་ཐའེ་ཝན་དང་གཞུང་འབྲེལ་གྱི་འབྲེལ་བ་མཚམས་འཇོག་དགོས་ཀྱི་རེད་ཅེས་བཤད་འདུག་ཉེ་བའི་ཆར་རྒྱ་གར་ནང་གི The Observer Research Foundation ཞེས་པའི་ཐེབས་རྩ་ཁང་གིས་དམངས་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་སྙན་ཐོ་ལྟར་ན། ཨེ་ཤེ་ཡ་གི་རྒྱལ་ཁབ་ཆེན་པོ་རྒྱ་གར་དང་རྒྱ་ནག་གི་བར་གྱི་ཛ་དྲག་གི་གནས་སྟངས་མུ་མཐུད་གནས་བཞིན་པའི་སྐབས་འདི་ལ་རྒྱ་གར་གྱི་ན་གཞོན་ཚོས་རྒྱ་ནག་ལས

རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་བཞིན་པའི་བྱ་སྤྱོད་ཀྱི་རིགས་འགོག་ཐབས་སུ་འབད་བརྩོན་བྱེད་དགོས་ཟེར་སྐུལ་མ་གནང་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ཟླ་གཉིས་པའི་ཚེས་དྲུག་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་སུ་རྒྱལ་མཚམས་བརྒལ་ནས་དྲག་གནོན་བྱས་པའི་སྐོར་གྱི་སྙན་ཐོ་ཞིག་སྤེལ་ཡོད་པ་དང། དེ་ནི་རྒྱ་ནག་པེ་ཅིན་གཞུང་གིས་གོ་ལ་ཧྲིལ་བོ་ན་རྒྱལ་མཚམས་བརྒལ་ནས་བོད་མིར་དྲག་གནོན་བྱས་དང་བྱེད་བཞིན་པའི་བྱ་སྤྱོད་རིགས

ཆེད་དུ་ཞིབ་འཇུག་བྱེད་མཁན་དེ་འདྲ་ད་ཕལ་ཆེར་བོད་པ་གང་ལ་ཡོད་པ་མ་རེད། དེའི་རིགས་གང་ལ་ད་ད་རེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གིས་བཙན་བྱོལ་བོད་པ་དེ་ཚོ་ཨ་ནི་དེ་འདྲ་དཀའ་ངལ་ཅི་འཕྲད་ཀྱི་ཡོད་ན་ལྷག་པར་དུ་ཨ་ནི་ཕ་མ་སྤུན་ཟླ་གཉེན་ཉེ་དུ་ཨ་ནི་བོད་ལ་ཡོད་ཡག་གི་བཙན་བྱོལ་ནང་གི་བོད་པ་དེ་ཚོ་ལ་ད་ལྟ་རྒྱལ་མཚམས་བརྒལ་ནས་དྲག་གནོན་ཟེར་ཡག་གི་ལས་འགུལ་དེ་ཤུགས་ཆེན་པོ་སྤེལ་གྱི་ཡོད་ཡ་དེ་འདྲ་གི་རྒྱུ་མཚན་ལ་བརྟེན་ནས་བཙན་བྱོལ་ནང་གི་བོད་པ་དེ་ཚོ་ཡང་བོད་པ་རང་དབང་གི་ཆེད་དུ་ལས་འགུལ་སྤེལ་ཡ་དང་གཏམ་བཤད་སྤེལ་ཡ་དང་རྩོམ་འབྲི་ཡ་ལ་སོགས་པ་དཀའ་ལས་ཁག་པོ་ཡོད་ཡ་དང་རྒྱལ་མཚམས་བརྒལ་ནས་དྲག་གནོན་གྱི་ལས་འགུལ་སྤེལ་དུས་གང་ལ་ཨ་ནི་བོད་པའི་སྤྱི་ཚོགས་ནང་ལོག་ལ་ཁ་འཁྲུག་བཟོ་ཡ་དང་འགལ་བ་བཟོ་ཡ་དང་བཙན་བྱོལ་བོད་པའི་མཐུན་འབྲེལ་གྱི་གཏོར་བཤིག་དེ་ལ་ཉེན་ཁ་དེ་གཏང་གི་ཡོད་ཡ་དང་ཨ་ནི་བོད་པའི་རང་དབང་གི་ལས་འགུལ་གྱི་ནུས་ཤུགས་དེ་ཆུང་རུ་གཏང་གི་ཡོད་ཡ་ལ་སོགས་པ་དེ་འདྲ་གི་ཚབས་ཆེན་གྱི་གནས་སྟངས་ཅིག་ཆགས་བསྡད་ཡོད་ཡ་དེ་ལ་བརྟེན་ནས་ཨ་ནི་བོད་ཀྱི་འགྲོ་བ་མི་ཐོབ་ཐང་གིས་ད་ཕལ་ཆེར་ལོ་དག་ལ་ཨ་ནི་ཞིབ་འཇུག་བྱས་ནས་ལྷག་པར་དུ་ཡོ་རོབ་དང་ཨ་རི་ལ་སོགས་པ་རྒྱ་གར་གཙོ་བྱས་རྒྱལ་ཁབ་དེ་ཚོའི་ནང་ལོགས་ན་ཡོད་པའི་བཙན་བྱོལ་བོད་པ་དེ་ཚོ་ལ་ཨ་ནི་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་བཙན་གནོན་གྱི་གནས་སྟངས་དེ་ཞིབ་ཚགས་པོའི་སྒང་ནས་ཞིབ་འཇུག་བྱས་ནས་ད་རེས་སྙན་ཐོ་འདི་བཏོན་ཡ་རེད། སྤྱིར་བཏང་ཡིན་ན་བཙན་བྱོལ་ཁྲོད་ཀྱི་བོད་མིའི་འགྲོ་འདུག་སྤྱོད་གསུམ་ལ་སྟངས་འཛིན་བྱེད་ཆེད་རྒྱ་ནག་གཞུང་གིས་བཙན་བྱོལ་ནང་ཡོད་པའི་བོད་མི་ཚོའི་ནང་མི་ལ་འཇིགས་སྐུལ་དང་གནོད་འཚེ་གཏོང་བ་སོགས་བྱ་ཐབས་སྣ་ཚོགས་སྤེལ་བ་དང་དེ་བཞིན་དུ་ནང་མི་གཏའ་མའམ་ཡང་ན་ལག་ཆ་བྱས་ཏེ་བཙན་བྱོལ་ནང་ཡོད་པའི་བོད་མིར་འཇིགས་སྐུལ་བྱེད་བཞིན་ཡོད། གང་ས་གང་ན་ཡོད་པའི་སོ་ལྟ་ཡིས་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་ལ་སྟངས་འཛིན་བྱས་པ་ཙམ་གྱིས་མི་ཚད་པར་སེམས་ཁམས་མི་བདེ་བའི་གནས་སུ་བསྐྱལ་ཡོད་པས་དྲག་གནོན་དེའི་རིགས་ཀྱིས་བོད་མིའི་སེམས་སུ་བསྟུད་མར་འཇིགས་སྐྲག་འབྱུང་བ་མ་ཟད་བཙན་བྱོལ་སྤྱི་ཚོགས་ནང་ཡོད་པའི་བོད་མིའི་ཐོབ་ཐང་བཙན་འཕྲོག་བྱས་ཡོད། བཙན་བྱོལ་སྤྱི་ཚོགས་སུ་སོ་པ་གསོ་སྐྱོང་བྱས་པ་དེས་བཙན་བྱོལ་སྤྱི་ཚོགས་ནང་ཡོད་པའི་མི་དང་མིའི་བར་གྱི་ཡིད་ཆེས་རྩ་མེད་དུ་བཏང་ཡོད། རྒྱལ་མཚམས་བརྒལ་བའི་དྲག་གནོན་གྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་དང་བོད་མིའི་རང་དབང་ལས་འགུལ་གྱི་མ་འོངས་པར་གནོད་པ་ཇེ་ཆེ་ནས་ཇེ་ཆེ་རེད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སྙན་ཐོའི་ནང་བཀོད་ཡོད་གི། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་དམིགས་ཡུལ་ཅི་ཞིག་འགྲུབ་འདོད་ཡོད་པའི་ཐད་སངས་རྒྱས་སྐྱབས་ལགས་ཀྱིས་གསུངས་རྒྱུར། མ་འོངས་པ་ལ་ཨ་ནི་རྒྱལ་སྤྱིའི་སྟེང་ནས་དེ་ལ་དོ་སྣང་བྱེད་ཡ་དང་ལྷག་པར་དུ་རྒྱལ་ཁབ་སོ་སོ་ལ་ཡོད་ཡ་གི་བོད་པ་དེ་ཚོ་གི་སོ་སོ་གི་རྒྱལ་ཁབ་གི་ཨ་ནི་གཅིག་བརྒྱུད་ལམ་ཁག་ཐབས་ལམ་ག་རེ་ཡོད་ན་དེ་བེད་སྤྱོད་བྱས་ནས་ཨ་ནི་སོ་སོ་གནས་ཡུལ་གི་གཞུང་དེ་ལ་གཏུག་བཤེར་བྱས་ནས་ཨ་ནི་རྒྱ་ནག་གཞུང་གི་ཨ་ནི་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་ཡ་གི། བྱ་སྤྱོད་དེ། བཀག་འགོག་བྱེད་ཡག་དང། དེ་ཐེར་འདོན་བྱེད་ཡག་དང་ཨ་ནི་དེ་མེད་པར་བཟོ་དགོས་ཡ། དེ་ད་གལ་ཆེན་མོ་འདྲ་བོ་ཆགས་བསྡད་ཡོད་གི་རེད་བསམ་གི་འདུག། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སྙན་ཐོ་དེའི་ནང་རྒྱ་ནག་གི་བཙན་བྱོལ་ཁྲོད་ཀྱི་བོད་མིར་དྲག་གནོན་བྱེད་ཐབས་རིགས་ཁ་ཤས་ཤིག་དྲངས་ཡོད་པའི་ནང། རྒྱ་ནག་གཞུང་གིས་ཚན་རིག་ལག་རྩལ་སྤྱད་ནས་བཙན་བྱོལ་ཁྲོད་ཀྱི་བོད་མི་དང་དེ་ཡི་ནང་མིའི་བར་གྱི་འབྲེལ་བ་གཅོད་པ། རྒྱ་ནག་གཞུང་གིས་བཙན་བྱོལ་ཁྲོད་ཀྱི་བོད་མིར་སོ་ལྟ་དང་མི་སྒེར་གྱི་ཡིག་ཆ་བསྡུ་རུབ་བྱས་རྗེས་ཡིག་ཆ་དེ་དག་སིམ་འཛུལ་དང་འཇིགས་སྐུལ་གྱི་ལག་ཆ་བྱེད་པ། རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་བྱ་སྤྱོད་ལ་སྟངས་འཛིན་བྱས་ཏེ་དེ་ཚོས་རྒྱ་ནག་གཞུང་གིས་མི་འདོད་པའི་ལས་འགུལ་སོགས་སུ་ཞུགས་རྒྱུར་འགོག་ཐབས། རྒྱ་ནག་གཞུང་གིས་བཙན་བྱོལ་བོད་མིའི་དངོས་པོ་དང་བསམ་བློའི་འཚོ་བ་ལ་གཏོར་བརླག་བཏང་བ་སོགས་བཀོད་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་དམིགས་བསལ་གྱི་མི་ཚོགས་དང་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་ཡུལ་དུ་གྱུར་བའི་བོད་མིའི་སྤྱི་ཚོགས་ལ་སྲུང་སྐྱོབ་བྱེད་དགོས་ཞེས་འབོད་སྐུལ་གནང་འདུག།
དེ་རིང་གི་དེང་དུས་བོད་ཀྱི་དཀའ་རྙོག་ལེ་ཚན་གྱི་ནང་དུ་ནུབ་ཕྱོགས་པའི་སློབ་ཆེན་ཁག་ཏུ་རྒྱ་རིགས་སློབ་མ་ཚོས་ཐོབ་ཐང་དོན་གཉེར་བ་ལ་འཇིགས་སྐུལ་དྲག་སྤྱོད་བྱས་པའི་གནས་ཚུལ་གྱི་བྱུང་རིམ་ཁག་བོད་བསྒྱུར་གྱིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། གོང་དུ་ངོ་སྤྲོད་བྱས་པ་བཞིན་ཟླ་སྔོན་མ་གི་ནང་ཨ་མི་རི་ཀའི་གྲོང་ཁྱེར་བྷ་སི་ཀྲོན་དུ་རྟེན་གཞི་བྱས་པའི་སྦར་ཁི་ལེ་སློབ་ཆེན་དུ་རོལ་དབྱངས་ཆེད་ཉེར་གྱི་སྐོར་སློབ་ཞུགས་བྱེད་མཁན་རྒྱལ་ཁོངས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཡིན་པ་ལོ་ན་ཉི་ཤུ་རྩ་དྲུག་ཅན་གྱི་ཞོ་ལི་བུ་ཟེར་བ་ཞིག་གིས་སློབ་ཆེན་དེའི་ཁོར་ཡུག་ཏུ་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་བརྩོན་ལེན་གནང་མཁན་གྱི་སློབ་ཕྲུག་ཚོ་གི་ཐོག་ལ་དྲ་རྒྱ་གི་འཇིགས་སྐུལ་བྱས་པའི་ཉེས་མིང་གི་འོག་ཏུ་ཨ་མི་རི་ཀའི་མཱ་སཱ་ཆུ་སེ་ཙི་རྫོང་ཁྲིམས་ཁང་གིས་ཁྲིམས་བཤེར་བྱས་པ་བརྒྱུད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་ཉི་ཤུ་རྩ་དྲུག་གི་ཉིན་བཅད་ཁྲ་བཏང་ཡོད་པ་ལྟར་ཕྱི་ཟླ་བཞི་བ་གི་ཚེས་ཉི་ཤུ་རྩ་བཞི་གི་ཉིན

སུན་གཙེར། སྡིགས་ར་སྐུལ་བ་སོགས་ལ་ཕྱིར་དྲན་ཞིག་བྱས་ན། ཁ་ན་ཌ་གི་སློབ་ཆེན་ཁག་ཏུ་རྒྱ་གཞུང་གི་ཤུགས་རྐྱེན་སླེབས་སྲིད་པའི་དོགས་གཞི་ཆེ་རུ་འགྲོ་བཞིན་པའི་དུས་སྐབས་འདི་འདྲ་ཞིག། ཊོ་རོན་ཊོ་སློབ་ཆེན་གྱི་སི་ཀ་སྦ་རོའི་སློབ་གླིང་གི་སློབ་མའི་མཐུན་ཚོགས་ཀྱི་ཚོགས་གཙོར་འོས་འདེམས་བྱུང་མ་ཐག་པའི་བོད་རིགས་སློབ་མ་འཆི་མེད་ལྷ་མོར་དྲ་རྒྱ་གི་འཇིགས་སྐུལ་སྣ་ཚོགས་བྱས་པར་སྐབས་དེ་དུས་རྒྱ་ནག་གཞུང་གིས་ངན་པ་ལག་འབྲེལ་བྱས་མེད་ཅེས་རྒྱ་ནག་གི་འབྲེལ་ཡོད་མི་སྣ་དེ་འདྲ་གིས་གནས་ཚུལ་དེ་རིགས་ཁས་ལེན་བྱས་མེད་ན་ར་འཆི་མེད་ལྷ་མོ

ཐབས་ཇུས་དང་ཕྱོགས་ཡོངས་ནས་ཆ་མཐུན་གྱི་འདུག་ཅེས། གཞུང་གི་གསང་བའི་ལས་བྱེད་ཟུར་པ་ཟིག་གིས་འདི་ལྟར་ཆ་འཇོག་བྱས་ཤིང། འཆི་མེད་ལྷ་མོ་ལགས་ནི་ཁ་ན་ཌ་གི་རྒྱལ་ཁབ་ཀྱི་མི་སེར་དང། བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ཡིན་པ་གང་ཞིག་གོང་ཞུས་སློབ་ཆེན་དེའི་སློབ་མ་གི་ཚོགས་གཙོ་ལ་འོས་འདེམས་བྱུང་བ་དང་རྗེས་འབྲེལ་གྱི། རྒྱ་ནག་དམར་བོའི་གཞུང་ལ་དགའ་ཞེན་ཆེ་བའི་སློབ་ཕྲུག་མང་བོ་ཞིག་གིས་གཅིག་རྗེས་གཉིས་མཐུད་དུ། དྲ་ཐོག་ཏུ་འཇིགས་སྐུལ་གྱི་གནས་ཚུལ་འདྲ་མིན་སྣ་ཚོགས་སྤེལ་བ་དང་དེ་མཚུངས། སྙན་ཞུ་གི་མཚན་རྟགས་བསྡུ་རུབ་ཀྱིས་འཆི་མེད་ལྷ་མོས་སློབ་མ་གི་ཚོགས་གཙོ་ནས་དགོངས་པ་ཞུ་དགོས་པའི་བླང་བྱ་བཏོན་པ་མ་ཟད། རྒྱ་ནག་དང་དེ་མིན་གྱི་འཛམ་གླིང་ཡུལ་ཕྱོགས་གང་སར་རྒྱ་ཆེར་བེད་སྤྱོད་གཏོང་བཞིན་པ་རྒྱ་ནག་གི་གནམ་འཕྲིན་ཞིག་སྟེ། སྐད་འཕྲིན་ཞེས་པའི་ནང་རྒྱ་ནག་གི་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་འབོད་སྐུལ་གྱིས་འཆི་མེད་ལྷ་མོ་སློབ་ཕྲུག་གི་ཚོགས་གཙོ་གནང་རྒྱུར་བཀག་འགོག་བྱེད་དགོས་པའི་སྐུལ་སློང་བྱས་པ་འདི་དག་གི་རྒྱབ་ལོགས་ན་རྒྱ་ནག་གཞུང་ཡོད་སྲིད་པ་རེད་ཅེས་ཁ་ན་ཌ་གི་ཕྱོགས་ཀྱི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་གྱི་ལས་དོན་གྱི་ཐད་ཀྱི་མཐོ་རིམ་ལས་བྱེད་ཟུར་པ། མི་ཤེལ་འཇུ་ནུ་ཁ་ཚོ་ཡ་ལགས་ཀྱིས་གསུངས་ཡོད་པ་བཞིན་ནུབ་ཕྱོགས་ཀྱི་སློབ་གླིང་དང་དེ་མིན་གྱི་ཆབ་སྲིད་ཀྱི་སྡིངས་ཆ་འདྲ་མིན་གྱི་སྟེང་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་དེ་འདྲ་གི་བྱེད་བབ་དང་དེ་དག་གི་རྒྱབ་ལོགས་ན་རྒྱ་ནག་གཞུང་ཡོད་པའི་ཐད་ལ་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་གི་དགོངས་ཚུལ་བྱུང་ན།
ད་འདིའི་རིགས་འདི་ཡོངས་རྫོགས་ད་རྒྱ་ནག་སྲིད་གཞུང་དེ་རྒྱབ་ལོགས་ན་ཡོད་ནོ་ད་གསལ་བོ་རེད་ད། ད་ཡིན་ན་ར་ད་སྲིད་གཞུང་དེ་ཁོ་རྒྱབ་ལོགས་ན་འདུག་སྟངས་ཅིག་ཡོད་ག་དེ་ལ་རྣམ་པ་གཉིས་ཟིག་ཡོད་ཀྱི་རེད་བསམ་གི་འདུག་གཅིག་དེ་འགིན་ན་ད་ཁྱོད་ངེས་ངེས་ཡོད་ག་དེ་ཁོང་ཚོ་ལ་ད་རོགས་སྐྱོར་འདྲ་བོ་དང་ཨ་ནི། ཨ་ཡེ་དང་ན་ཁུལ་སོགས་ཀྱི་རང་འགུལ་གྱི་བོད་སྐད་ཡིག་དང་བོད་སྐད་ཀྱིས་རྒྱ་ནག་གི་མི་རིགས་ཆེན་པོ་ཞིག་དང་ཨ་བ་ཐི་བོད་སྐད་ཤུགས་ཆེན་པོ་ཡིས་སྤེལ་རྒྱུ་དང་ཨ་ནེ་རྒྱ་ནག་ཤར་ལོགས་ནས་ཡོང་བའི་ནོར་བུ་འདི་མོ་འདི་དག་ཆུ་བོ་ཟེར་བ་ལྟ་བུ་ཤར་ཏུར་ཀི་སི་ཐན་ཟེར་བ་ལྟ་བུ་དང་ཧོང་ཀོང་ཟེར་བ་ལྟ་བུ་ཡང་ན་ཐེ་ཝན་ཟེར་བ་ལྟ་བུ་གི་ཆུ་བོའི་འོག་ཆུ་ལྷོ་མ་རི་འདི་གི་ངོ་རྒོལ་ལོ་ན་འདི་ལ་ཁ་གཏད་གཅོག་རྒྱུ་ཡིན་གྱི་རེད་དེ་གཅིག་རེད་རེད་བསམ་གྱི་འདུག་ད་ཨ་གཉིས་དེ་རྒྱ་ནག་གཞུང་གི་ད་སྐབས་ལས་སྟངས་རིམ་པ་བཟོ་ནོ་ད་ཀི་རྒྱ་རིམ་པ་རིམ་པ་ཡ་རྒྱ་གི་བཞོག་ཀ། དང་ཐ་ན་འདིའི་སློབ་མ་ཨར་ཀ་གི་ཕ་མ་ལ་སོགས་པའང་ཀ་གཞུང་གི་སྐད་ཡིག་བ་རེད། གཞུང་སྐད་འདི་ནི་ད་ཕ་སྐད་སྟངས་འཛིན་ཟེར་ན་དེའི་འོག་ན་ཡོད་བ་འདི་རེད་དེ་དང་ན་ཁུ་རྫོགས་ཀྱི་ཕ་མ་རི་ཀ་བརྒྱད་ལས་ད་དེ་ངས་ཡང་འདི་ཆོ་ག་རེད་ད་གོ་ཁ་པར་བཏང་ན་འདྲ་ཡི་གེ་བཏང་ན་འདྲ་གནས་འདི་ན་ད་སློབ་གསོ་རྒྱ་བས་ད་ད་གཟོད་རྒྱ་སྐད་བར་བཀའ་ཡི་གོ་ནི་རེད་ཟེར་ནོ་ད་ཁྱོད་ལ་འདི་མི་རིགས་རིང་ལུགས་ཀྱི་བོད་སྐད་ལྟ་བ་འདི་ཤུགས་ཆེན་སྤེལ་དགོས་ནོ་ད་འདི་མོ་ཤོག་གཉིས་གཟིགས་ལྟ་ཡིན་གྱི་རེད།

གང་བྱས་ཀྱང་ཆོག་གི་རྣམ་པ་ཞིག་སྟོན་གི་ཡོད་པ་དེ་ཚོ་གི་དེ་ལ་གཟན་ལ་ཟེའུ་རྫི་ཕོག་ཡོད་བསམ་གི་འདུག་ཅེས་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་གསུང་གི་འདུག་རྒྱལ་ཁོངས་རྒྱ་ནག་ཡིན་པའི་ཞའོ་ལེ་ཝུའུ་ཡིས་དྲ་རྒྱ་བརྒྱུད་ནས་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་གྱི་འབོད་སྒྲ་སྒྲོག་མཁན་དང་དེ་བཞིན་སློབ་གྲྭ་གི་ཁོར་ཡུག་གི་ནང་རང་དབང་གི་སྐད་འབོད་གནང་མཁན་ཚོ་ལ་བསམ་བཞིན་འཇིགས་སྐུལ་བྱེད་པ་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་བཅུ་གཉིས་ཀྱི་ནང་ང་འཛིན་བཟུང་བཀག་སྐྱིལ་བྱས་ཤིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དང་པོ་གི་ནང་ང་མ་ས་ཆུ་སེ་ཚི་རྫོང་ཁྲིམས་ཁང་གིས་ཁོའི་ཐོག་ལ་ནག་ཉེས་བཙུགས་ཏེ་རིམ་གྱིས་ཁྲིམས་སར་བསྐྱལ་ནས་དྲ་རྒྱའི་འཇིགས་སྐུལ་དང་གཏམ་འཕྲིན་འཇིགས་སྐུལ་གྱི་ཉེས་མིང་གི་འོག་ཏུ་ཁྲིམས་ཆད་ཕོག་པ་ཞིག་རེད། ཤེས་རྟོགས་བྱུང་བ་ལྟར་ན་བཅའ་ཁྲ་ཕོག་མཁན་ཁོ་རང་ཨ་མེ་རི་ཀའི་ནང Green Card ཞེས་གཏན་སྡོད་ཆོག་པའི་ཁྲིམས་མཐུན་གྱི་ཡིག་ཆ་ཡོད་པ་གང་ཞིག་གི་ཕ་མ་གཉིས་བོད་ནང་དུ་ཡོད་པས་བོད་པ་ཚོས་ཨ་མེ་རི་ཀའི་ནང་སྐད་འབོད་དེ་འདྲ་བྱས་ན་བོད་ནང་གི་སོ་སོའི་སྤུན་མཆེད་དང་ཉེ་འབྲེལ་དེ་འདྲ་ལ་དཀའ་ངལ་འཕྲད་རྒྱུར་སེམས་འཚབ་སྐྱེ་གཞི་ཆགས་པའི་གནས་སྟངས་ཡང་ཆགས་ཡོད། གང་ལྟར། རྒྱ་ནག་སྐམ་ས་ནས་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་ལུང་འདྲ་མིན་གྱི་སློབ་ཆེན་ཁག་ཏུ་རྒྱ་ནག་སྐམ་ས་གི་སློབ་ཕྲུག་མང་བོ་འཛུལ་ཡོང་གི་ཡོད་པ་ལྟར་འདས་པའི་ལོ་ཤས་ཀྱི་ནང་ཨ་མེ་རི་ཀའི་སློབ་ཆེན་ཁག་ཏུ་ད་ལྟའི་བོད་ནང་འཕྲད་བཞིན་པའི་ཛ་དྲག་གི་གནས་སྟངས་དང་དེ་བཞིན་དུ་ཤིན་ཅང་དང་ཧོང་ཀོང་གི་ཐོབ་ཐང་གནས་བབ་ཀྱི་སྐོར་ལ་ལས་འགུལ་སྤེལ་མཁན་གྱི་རིགས་ལ་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་མ་དེ་འདྲ་གི་མི་འདོད་པའི་རྣམ་འགྱུར་སྟོན་པ་ཙམ་དུ་མ་ཟད་སུན་གཙེར་བཟོ་བ་དང། འཇིགས་སྐུལ་བྱེད་པ་སོགས་དོན་རྐྱེན་རབ་དང་རིམ་པ་བྱུང་ཡོད་ཅིང་དཔེ་ཆ་བཞག་ན། ན་ནིང་གི་ཕྱི་ཟླ་བཅུ་གཅིག་པའི་ནང། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན། ཨ་མེ་རི་ཀའི་སན་ཧྥི་རན་སི་སི་ཀོ་ལ། ཇི་ཉི་ཤུ་ཐམ་པ་ཞེས་པའི་ཆེས་མཐོའི་ལྷན་ཚོགས་སུ་མཉམ་ཞུགས་གནང་དུས་སུ་ཡང། བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ཚོས་ངར་ཤུགས་ཆེན་པོ་གི་ངོ་རྒོལ་སྐད་འབོད་བྱེད་སྐབས་རྒྱ་ནག་སྐམ་ས་གི་སློབ་ཕྲུག་དེ་འདྲ་གི། མངོན་སུམ་གྱིས་སུན་གཙེར་དང་འཇིགས་སྐུལ་བྱས་པའི་གནས་ཚུལ་བྱུང་ཡོད་ཅེ་ན། རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་དེ་འདྲ་གི་གྲས་ནས་ཨ་མི་རི་ཀའི་སློབ་ཆེན་སོགས་ཀྱི་ཁོར་ཡུག་ཀུན་ཏུ་བོད་དོན་དྲིལ་བསྒྲགས་དང་ཞི་རྒོལ་གྱི་ལས་དོན་གྱི་རིགས་ལ་བརྡབ་གསིག་དང་སྡིགས་ར་སྐུལ་བའི་དོན་རྐྱེན་རིགས་ཡོང་བཞིན་པ་དེའི་རྒྱབ་རྩ་ན་རྒྱ་ནག་གཞུང་ཡོད་པ། རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད། གསན་མཁན་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་དེ་རིང་ཞུ་མཚམས་འདི་ནས་འཇོག་དགོས་དང་མཐའ

ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་བྱས་ཟིན་པ་ཡིན།